Chad Stokes ལགས་ཁོང Queensland མངའ་སྡེ་ནང་ཡོད་པའི་རྡོ་སོལ་སྔོག་འདོན་གྱི་ཚོང་ལས Black Water ཞེས་པར་ལོ་དྲུག་རིང་ལས་ཀ་གནང་ཡོད་འདུག་ཁོང་བདུན་ཕྲག་རེར་ཆུ་ཚོད་བཞི་བཅུ་ལས་མང་བ་ལས་ཀ་གནང་གི་ཡོད་ཀྱང་དོན་དངོས་སུ་ཁོང་འཕྲལ་སེལ་ལས་བྱེད་པ་ཞིག་ཏུ་ངོས་འཛིན་གནང་གི་ཡོད་འདུག་ཁོང་གིས་གསུངས་དོན། This permanent casual

སྤྲོད་དགོས་པར་ཁྲིམས་ཐག་གཅོད་ཡོད་འདུག་པས Chad Stokes ལྟ་བུའི་འཕྲལ་སེལ་ལས་བྱེད་པ་མང་པོར་ཁེ་ཕན་འབྱུང་ངེས་ཡིན་འདུག། ལས་མི་སྐྱིད་སྡུག་གིས་ཐག་གཅོད་དེའི་འོག་གཏེར་ཁ་སྔོག་འདོན་མཁན་ལས་བྱེད་པ་རྣམས་ལ་ཁེ་ཕན་ཆེན་པོ་ཡོད་ལུགས་བརྗོད་ཡོད་འདུག་འོན་ཀྱང་ཚོང་ལས་འགའ་ཤས་ཀྱིས་དེ་ལྟར་བྱས་ན་འཕྲལ་སེལ་ལས་བྱེད་པ་རྣམས་ལ་ནམ་རྒྱུན་གླ་ཅུང་མཐོ་བ་རག་པའི་སྒང་ལ་གླ་ཡོད་གུང་སེང་སྤྲོད་པ་ཡིན་ན་ཁེ་ཕན་གཉིས་ཐོབ་ཀྱི་ཡོད་རེད་ཅེས་གསུངས་ཡོད་འདུག། དེ་ཡང་འཛུགས་སྐྲུན་དང་ནགས་ཚལ་གཏེར་ཁ་སྔོག་འདོན་ནུས་ཤུགས་སོགས་ཀྱི་སྐྱིད་སྡུག་གི་འགན་འཛིན་ཁྲོ་ནི་མཱེ་ཧེར་ལགས་ཀྱིས་ཁེ་ཕན་གཉིས་རག་པའི་གནས་སྟངས་དེ་གཏེར་ཁ་སྔོག་འདོན་གྱི་ཚོང་ལས་དང་འབྲེལ་བ་ཆགས་མེད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། གཏེར་ཁ་སྔོག་འདོན་གྱི་ཚོང་ལས་ནང་འཕྲལ་སེལ་ལས་བྱེད་པ་རྣམས་ཀྱི་གླ་ཆ་གཏན་འཇགས་ལས་མི་ལས་བརྒྱ་ཆ་སུམ་ཅུ་ནས་བཞི་བཅུ་ཉུང་བ་ཡོད་ལ་ཁོང་ཚོར་གཞི་རྩའི་གླ་ཆ་སྟེང་ཁེ་ཕན་གཞན་གང་ཡང་ཐོབ་ཀྱི་མེད། དེར་བརྟེན་ཐག་གཅོད་དེ་ལག་ལེན་བྱུང་ན་ཁོང་ཚོར་ཁེ་ཕན་ཆེན་པོ་འབྱུང་ངེས་རེད། དེ་ཡང་ཚོང་ལས་འགའ་ཤས་ཀྱིས་འཕྲལ་སེལ་ལས་བྱེད་པ་ཚོར་གཞི་རྩའི་གླ་ཆའི་དོད་དུ་གླ་ཆ་བརྒྱ་ཆ་ཉི་ཤུ་རྩ་ལྔ་སྣོན་གྱི་ཡོད་འདུག་ད་ལྟའི་ཆར་འཕྲལ་སེལ་ལས་བྱེད་པ་ས་ཡ་གཅིག་དང་ཕྱེད་ཀ་ལྷག་གཏན་འཇགས་ལས་མི་བཞིན་མུ་མཐུད་ལས་ཀ་གནང་གི་ཡོད་པར་བརྟེན་ཁོང་རྣམ་པ་ཚང་མར་གླ་ཡོད་གུང་སེང་སྤྲོད་པར་ཁྱོན་བསྡོམས་འགྲོ་སོང་མང་ན་ཁྲི་ཕྲག་བརྒྱད་ཙམ་འགྲོ་ངེས་རེད་ཅེས་ཨོ་སི་ཀྲི་ལི་ཡའི་ཚོང་ལས་ལྷན་ཚོགས་ཀྱི་འགན་འཛིན་ཨི་ནིས་བྷི་ལོག་སི་ལགས་ཀྱིས་གསུངས་དོན།
This decision needs to be དབུས་ཁྲིམས་ཁང་གིས་ཐག་གཅོད་བྱས་པ་དེར་གང་མགྱོགས་ཞུ་གཏུག་བྱས་ནས་ཁྲིམས་སྒྱུར་གཏོང་ཐབས་བྱེད་དགོས། ད་ལྟ་ཚོང་ལས་མང་པོ་ཞིག་དཔལ་འབྱོར་དཀའ་ངལ་འཕྲད་བཞིན་པའི་སྒང་རྡོག་ཁྲེས་སྣོན་མ་སྤྲོད་པའི་དུས་ཤིག་མ་རེད། ཨོ་སི་ཀྲི་ལི་ཡའི་གཞུང་གིས་ལས་མི་དང་ཚོང་ལས་གཉིས་དབུས་པའི་ཐོག་ལས་མིའི་ཐོབ་ཐང་གི་ཁྲིམས་བསྒྱུར་བཅོས་ཐད་གོ་བསྡུར་ལྷུག་པོ་གནང་འཆར་ཡོད་འདུག། གནས་ཚུལ་དེ་ནི་ཨེས་པི་ཨེས་ཀྱི་གསར་འགོད་པ་དྲེ་རེན་མཱ་ར་དང་སི་ཏེ་ཕྷི་ནི་ཁོར་སེ་ཏི་ལགས་གཉིས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན་ལྷན་རྒྱས་ཀྱིས་ཨེས་པི་ཨེས་བོད་སྐད་ལ་གསན་པར་བཀའ་དྲིན་ཆེ། sbs.com.au/radio app དུ་བསྐྱོད་ནས་ཨེས་པི་ཨེས་རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།